ཀྱེ་རི་སྐྱེས་བུ་མ་ཡིན་པར་ཉོན་ཅིག་ཟེར་གསུངས་མིན་པས་ད་རི་སྐྱེས་བུ་ཡིན་རུང་རི་སྐྱེས་བུ་མོ་ཡིན་རུང་དྲན་པ་ལས་གཞན་པའི་དོན་དེ་དུས་ཀུན་དྲན་པ་མ་ཡིན་གསུངས་མོད། ད་སེམས་དྲན་པ་མ་ཡེངས་པ་དཔེ་ཞིམ་ལེགས་པས་དེ་ཉིད་འགུགས་ཏེ་གལ་ཆེ་ཡིན་ན་གསལ་བར་བྱིན་ལ། ཁ་ཆེ་ར་བར་དོ་ལོ་འཁྱམས་འདི་འདོད་པའི་རྒྱས་བསྡུས་སྐབས་འདི་ན་ལོ་འགའ་འུ་སྐྱིབས་ཀྱི་རྩ་ལས་ར་མི་བཏབ་སྟེ་ཐོག་ཐོག་གི་རྩ་ལས་ར་མི་བསྡུ་གཉིས་ཀྱི་རང་བཞིན། ད་དེ་ན་ལས་ལྷག་པར་དུ་ཡང། ད་བར་དུ་ལུག་ཡུན་རན་པའི་འཇོག་མེད་ལ་མ་ཧེ་བི་གང་ལས། ད་ཡ་ལས་མ་ཞག་གྲངས་དམ་པ་ལས་སྒོ་བཟུང་སྟེ་སྐྱེས་པའི་ཞིམ་ནད་པས་ཏེ་ཞག་གྲངས་བཅུ་གཉིས། ཚུན་ཚོད་ཀྱི་རིང་ལུག་ངོ་འཕྲུད་མ་ཚུགས་པའི་ཀྱི་སེམས་ཅན་དེ་སུ་ལུ་མམ་ལ། ད་ན་ལས་མ་བེ་ཡོས་གང་ལས་ཉེས་པ་མེད་པ་བེ་ཞིམ་ནད་པས་ཏེ་དེ་ཟུམ་པའི་ཤར་ནང་དེ་སུ་ཏེ་ཉེས་པ་མེད་པ། དེ་གོ་རིམ་ཉེས་པ་མེད་པ་བེ་ཏེ་ཟུམ་པའི་ཤག་དེ་ཐུན་འོང་སེང་མེད། ད་དགའ་བདེ་བའི་ཆ་ནས་ཡིན་ནའང་གནོང་བ་ཅན། རང་གི་ཀླད་པའི་ནང་ནས་ཀོའུ་རེ་མ་མོ་རྒྱས་ཐོན་ནས་རང་ལ་ཤར་དུ་འོང་ངོ་ཟེར། ད་ཕྱི་ཁ་ལས་ཤག་མི་བྱེད་མིན་པས་དེ་ཚོ་ཤར་སྣང་དེ་རང་གི་ཀླད་པའི་ནང་ན་ཀླད་པའི་ཤག་མེད་ལ། རྒྱུ་མཚན་འདི་ལོ་ཏན་ཏན་ཡོད་པས། དེ་སྔ་སྤྱན་རས་ཀྱི་གཟུགས་ལོ་བཞི་འཕྲོ་དམ་པ་རི་རྒྱ་ཡི་ལྷ་སྲས་མི་འདི་རང་གི་གཟུགས་ཁ་ལོ་ཚང་སྲས་མི་འདི་འདི་འམ་ལ། ད་ག་ཚ་ག་ཉིམ་ཡག་དགུང་ལོ་བཞུ་དོ་བཟུང་པས། ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་དེ་ཚུ་རང་གི་སྙིང་ག་ལས་ཤརཝ་མས། ཁྲག་འཐུང་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་དེ་ཚུ་རང་གི་ཀླད་པ་དུང་ཁང་གི་ཕོ་བྲང་ནང་ལས་སྦེ་ཤརཝ་མས། དེ་རང་གི་སྙིང་ག་ཆོས་ཀྱི་ཕོ་བྲང་ནང་ལས་ཤར་མི་གི་ལྷ་དེ་དང་རང་གི་ཀླད་པ་དུང་ཁང་གི་ཕོ་བྲང་ནང་ལས་ཤར་མི་གི་ལྷ་དེ་ལུ། རང་འདྲོག་དགོཔ་ཅིག་རྩ་ལས་ར་མིན་འདུག་པ། ཨིན་ཏེ་གིས་འབད་ཟེར་བཅད་རུང་ང་བཅས་ར། དེ་གསུམ་པའི་དབྱིབས་མ་ཤེས་པ་པས། རང་གི་སྙིང་ག་ལས་ཤ་བོ་དབྱིབས་མ་ཤེས། རི་བོའི་ལྷ་ཚོགས་དེ་སོགས། རང་གི་ཀླད་པའི་ནང་ལས་ཤ་བོ་དབྱིབས་མ་ཤེས། ཁྲོ་བོའི་ལྷ་ཚོགས་དེ་སོགས། དང། དེ་བེའུ་ལས་རྟེན་འབྲེལ་སྐྱེས་པས། བཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་དང་ཕྲག་དོག་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་དེ་སོགས་ཤ་དེ་འོངས་པའི་རྒྱལ་ཁབ་ལུང་ངམ་ཆེན་རུ་འཇིགས་སྣང་སྐྱེས་ཏེ་སྡོད། སེང་མེ། འཇིགས་སྣང་སྐྱེས་ནས་མེ་འོངས། ལྷ་གོ་གོ་འམ་ལྷ། ད་ག་ཅི་སྦེ་འཇིགས་སྣང་སྐྱེ་དགོ་པ། རང་གི་ཀླད་པའི་ནང་ན་ལས་འཐོན་ཏེ་འོང་མི་ཡིན་ཟེར་ཨིན་མས་འཐོན་ཞིནམ་ད་སྦེ་དེ་ཚུར་རང་ལུ་སྣང་དོ་ཡོདཔ་ཡིན་དཔེར་ན་རང་གི་གདོང་དེ་ཕར་མེ་ལོང་གི་ཐད་དྲང་སྟེ་བལྟཝ་ད་ལུ་རང་གི་གདོང་གི་རྣམ་པ་དེ་ཕར་མེ་ལོང་ནང་ལུ་ཤརཝ་མས་པ་དེ་རང་གི་གདོང་ལུ་བལྟ་སྟེ་རང་མི་འདྲོག་པས་མེན་ན་ཨེ་རང་གི་གདོང་གི་པར་ཡིན་པས་ཟེར།

བར་དོའི་ཐོས་གྲོལ་རྣ་ལས་འདས་པའི་གསུང་བཞག་ནོ། གུ་རུ་རིན་པོ་ཆེ་ཀྱི་གསུང་བྱིན་རླབས་ཅན་ཡིན་པས། དེ་གསུང་སྔ་ཕྱི་རགས་ཀྱིས་ལས་བཞིན་པས། ཁྲིད་དང་ལུང་དེ་སུ་ཚགས་སྤྱི་དང་གཉིས་ཀྱིས་མ་ཚད་པ་ལོག་སྤྱི་ལོག་སྤྱི་ལོག་སྤྱི་ཞུ། བཞུགས་ཙམ་གཅིག་གིས་མ་ཚད་པ་དད་པ་དང་མོས་རྒྱུ་ལས་བཞིན་པས་སྐྱིད་ཞིམ་ལེགས་པའི་སེམས་ཁ་ལོ་ག་བདེ་སྐྱིད་བཞག་ཚུགས་ཚུགས་ཡོད་བཞག། བས་དེ་སྐྱེས་པས་ལོག་སྐྱིད་ལོག་སྐྱིད་སེམས་ཁ་ལོ་བྲིན། དེ་གུ་རུ་རིན་པོ་ཆེ་ལོ་གསོས།

འདོད་གསོལ་ཨ་ནི་བས་འདུག་གོ་སྐབས་དེ་བས་འདུག་འོ་སེ་ཞུ་ནི། འདི་བས་ནི་འདི་གི། རང་གི་ཀླད་པ་གི་ནང་ནས་ཀོ་རི་མ་མོ་བརྒྱད་ཐོན་ནས་རང་ལ་འཆར་དུ་འོང་ངོ་དེ་ལ་མ་འཇིགས་ཤིག་སེ་གསུངས་བྱ་འདུག་དེ་ལ་མ་འདྲོག་སེ་འདྲོག་དགོ་མིན་སེ་མས། ད་ག་དེ་བས་ཤ་ནི་ཡིན་ན་ནོར་བ་བྱིན་རང་གི་ཀླད་པ་གི་ཤར་ཁ་ཐུག་ལས་བས་ཤིམ་ལས་བས། རང་གི་མགུ་ཏོག་གི་ཀླད་པ་གི་ཤར་ཁ་ཐུག་ལས་ད་གདོང་ཁ་ཕོག་ནི་མམ་རང་གི་གདོང་ཁ་ཁ་ཐུག་ལས། ཀོ་རི་མ་དཀར་མོ་སེ་མི་གཅིག་ཤར་ཏེ་ཐོན་འོང་སེ་མས།

དེ་ཕྱག་ལུ་ཐོས་པ་བསྣམས་ཏེ་ཡིན་པས་ཐོན་འོང་ཟེར་མས་ཐོད་པ་དམར་གྱིས་བཀང་བ་བསྣམས་ནས་རང་ལ་ཤར་དུ་འོང་ངོ་ཟེར་ཐོད་པ་གི་ནང་ལུ་ཡང་དེ་ལྟར་ཁྲག་གིས་ལྟེམ་སྟེ་བཀང་སྟེ་ཡིན་པས་ཞིམ་ལེ་བས་ཀྱང་འདི་བཟུང་བས་དེ་བསྣམས་ཞིམ་ལེ་བས་རང་ལུ་ཤར་ནས་ཡུལ་དེ་ཡི་སྐབས་ལུ་མ་འདྲོག་ཟེར་མས་མ་འཇིགས་ཤིག་ཟེར། དེ་ལས་ལྷོ་ཁ་ཏུ་ལས་ན་རང་གི་གིས་གཟུགས་ཀྱི་ཡི་ད་དེ་ལས། ལྷོ་ཁ་ཏུ་ལེབ་མོ། དང་འདི་ལྷོ་ནས་ཙོ་རི་སེར་མོ་མདའ་གཞུ་འགེངས་པ། སེ། ཙོ་རི་མ་སེར་མོ་སེ་མི་གཅིག་ཤར་ཏེ་ཐོན་འོང་སེ་མས་ཀོ་རི་མ་བརྒྱད་ཀྱི་ནང་ལས། ལྷ་མོ་ཡི་རིགས་འམ་ལ། མ་མོ་བརྒྱད་སེ་མི་འདི་ལྷོ་ནས་ཙོ་རི་མ་མོ་སེར་མོ་སེ། ཙོ་རི་མ་སེར་མོ་འདི་དེ་མདའ་གཞུ་བསྣམས་ཏེ་གྱེས་པའི་ཕྱག་ལུ་མདའ་གཞུ་འགེངས་ཏེ་གྱེས་པའི་ཐོན་འོང་སེ།

དེ་དེ་ཡས་དེ་དུང་དམར་ཟེར་ནས་ཡོད་པས་དེ་གི་ནང་ལུ་དེ་ཁྲག་གིས་བཀང་སྟེ་ཡོད་པས་དེ་བཟུམ་འབད་བསྣམས་ཏེ་ཡོད་པའི་འོང་ནི་ཡིན་པས། དེ་ཤར་ལྷོ་ནས་པུ་ཀ་སི། ཤར་ལྷོ་ཁ་ཏུ་ལས། དེ་ཀོ་རི་མ་མོ་བརྒྱད་ཀྱི་ནང་ལས་པུ་ཀ། དེ་དེ་གི། དེ་ཤར་ལྷོ་ནས་འབད་བ་ཅིན་པུ་ཀ་སི་སེ་མི་འདི་དེ་གི།

དེ་ལས་ལྷོ་ནུབ་ཁ་ཏུ་ལས་བེར་བ་བྱིན། ལྷོ་ནུབ་མཚམས་ན་ལས་བེར་བ་བྱིན་གྱིས་མ་རིག་སེམས་མི་བདེ། དེ་བསྐུམ་དུ་བྱང་ན་བེར་བཤང་འོང་སེམས་མེད། བསྐུམ་དུ་བྱང་ན། གཡོན་པས་བེར་མདའ་ཁྲག་གིས་བཀང་བ་བཟུང་ནས་གཡས་པས་རྡོ་རྗེ་དཀྲུག་ཅིང་ཞལ་དུ་གསོལ། སྲས་ཕྱག་གཡོན་པ་ལུགས་བེར་མདའ་ཁྲག་གིས་བཀང་སྟེ་ཐོད་པ་ན་ལུགས་ཁྲག་གིས་བཀང་ཐོད་ན་ལུགས། ཕྱག་གཡས་པ་ལུགས་རྡོ་རྗེ་རྣམས་རྡོ་རྗེ་གིས་དཀྲུག་དེ་གའི་བེར་ཤིམ་ལས་བེར་དེ་ཞལ་ལུགས་དེ་སོས་དབུས་ཀྱིས་ཚུགས་དེ་ཨ་ནི་འཛུམ་པའི་ཁྲག་འཐུང་མིག་གིས་སོས་བེར་ཤིམ་ལས་གྲུ་བོ་སེར་སེར་བེར་དེ་འཛུམ་པའི་ཤངས་འོང་སེམས་མེད། སྙིང་རུ་འཇིགས་སྣང་མ་སྐྱེས་ཟེར་མས། ནུབ་བྱང་ལས། དེ་ཙཎྜ་ལི་སེར་སྐྱ་ཟེར་མི་དེ་ཡིན་པས་ཀླད་པ་གི་ནུབ་བྱང་ལས་ཙཎྜ་ལི་ཟེར་མི་དེ་སྐུ་མདོག་སེར་སྐྱ་བས་སྣང་འོང་ཟེར། དེ་དེ་གིས་དེ་བག་ང་བཅས་མི་གི་མགུ་དེ་ཚུ་དེ་མགུ་དང་ཤ་དེ་ཚུ་བག་ད་ཚོ་ག་ནི་བའི་ཕྱེད་དེ་གིས་བས་དེ་བས་བས་ཀྱི་ཚུལ་བས་ཤིམ་ལས་བས། དང། གཡས་པའི་ཙིཏྟ་བསྣམས་ནས་གཡོན་པས་ལུས་པོ་ཟ་བ། ཕྱག་གཡས་པ་ལུགས་སྙིང་འདི་སོ་མིག་གི་སྙིང་འདི་སོ། སྡུག་བསྔལ་སྟོན་འདི་པདྨ་སྟེ་ཕྱག་གཡོན་པ་གྱིས། ཏེ་མིག་གི་གཟུགས་འདི་སོ་ཏེ་ཨ་འདི་པདྨའི་ཏེ་ཁ་གཙུག་ཏུ་བསྐྱིལ་པའི་བཟའ་བའི་ཚུལ་འོས་པའི་ཤིང་ལས་པདྨའི་ཏེ་གྲོགས་སུ་སེར་པོའི་ལྡེབས་པའི་ཤ་འོང་སེམས་མེད་དེ། བྱང་ཤར་ཁ་ཏུ་ལས་བལ་བ་ཅན་བྱང་ཤར་མཚམས་ན་ལས། སྨེ་ཤ་ནི་སེམས་མེད་འདི་ཡིན་པས།

འདི་བཟུམ་སྦེ་གོང་དུ་གསུངས་མི་ཀྱི་གནས་ཀྱི་ཀོ་རི་མ་མོ་བརྒྱད་སེ་མི་དེ་ཨ་ནེ་འམ་ལ། ཕྱོགས་བཞི་མཚམས་བཞི་ན་ལས་ཏེ་དེ་ཨ་ནེ་བཟུམ་སྦེ་རེ་རེ་རེ་རེ་བའི་བུ་དང་རྒྱའི་ཨ་ནེ་པའི་ཤར་ནི་ཡིན་པས་དེ་རང་གི་ཀླད་པ་ཀྱི་དེ་ཕྱོགས་བཞི་མཚམས་བརྒྱད་ན་ལས་ཤར་འོང་ཡིན་པས་སེ་ཞུ་ནི་ཡིན་ལ། གནས་ཀྱི་ཀོ་རི་མ་མོ་བརྒྱད་ཡང་ཁྲག་འཐུང་ཡབ་ལྔ་ལ་བསྐོར་ནས་གྱེས་པས་རང་གི་ཀླད་པ་ཀྱི་ནང་ནས་ཐོན་ཏེ་བརྒྱད་པའི་རང་ལུ་ཤར་དེ་ཐུང་དེ་ཀྱི་སྐབས་ལོ་ཆེ་འཇིགས་སྣང་མ་སྐྱེས་ཏེ་སྲས་དབུ་མེད། ཨ་འདི་འཇིགས་སྣང་མ་སྐྱེ་སེམས་དང་འཇིགས་སྣང་མ་སྐྱེ་བ་བས་དུས་བསྒུབ་སྟེ་ང་བཅས་ར་དང་ཏོ་ལེ་ར་བཟོ་དགོ་ནི་ཡིན་པས་བར་དོ་ལུ་གནས་པའི་སེམས་ཅན་དེ་ལུ་ཡང་ངོ་སྤྲོད་ཨ་འདི་བས་རྐྱབ་དགོ། སེ་འོད་ཀྱི་དོན་དག་པའི་ཧ་གོ་དགོ་བས་སེ་ཞུ་ནི་ཡིན་ལ། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཤིང་སྐྱེ་རྒ་ན་འཆི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་སྒྲོལ་བར་ཤོག། སྦྱིན་བདག་མི་ནོར་འཁོར་བཅས་ལ་ཚེ་འདིར་བསམ་པའི་དོན་འགྲུབ་པར་སྦྱིན་པར་བྱེད་བཞིན་ནི་བཀྲ་ཤིས་པ།

ན་ཟུག་སྒྲོག་རྒྱུའི་བློ་སྣ་ཆོས་ལ་སྒྱུར། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ལེགས་པར་གསེར་བདག་ཕག་བདག་བཅས་ཏེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི་བར་དོ་ཐོས་གྲོལ་ལས་ཆོས་ཉིད་ཀྱི་བར་དོ་སྟེ་དེ་ཡང་སྟེ་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་དང་ཁྲག་འཐུང་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་དེ་ཚུ་རིམ་པ་བཞིན་དུ་སྟེ་ཤར་ནང་དེ་ཚུ་དེ་པའི་ཤར་འོང་གསེར་འོད་ཀྱིས་ཏེ་ལོ་བཅུ་དྲུག་སོགས། ད་ཞུ་བའི་སྐབས་ར་ཡིམ་ལས། ད་ཞི་ཁྲོ་དམ་པ་རིགས་བརྒྱ་ཡི་གི་ལྷ་ཚོགས་འདི་ཚུ་ཞག་གྲངས་བཅུ་གསུམ་ལས་ཡག་གེ་དེ་གི་བའི་བལ་ཡུལ་གང་ལས་ཉེས་པ་མེད་པ་དེ་བས་ཤར་དོ་ཡོད་པིན་སེང་མེད། ད་དེ་ཚུ་ཡའི་ག་ཅི་དང་ག་ཅི་ར་ཤར་ནི་ཡོད་པིན་ན་མནོ་བ་ཅིན། རང་གི་ཀླད་པའི་ནང་ན་ལས་ཐོན་ཞིམ་ཀླད་པའི། འདི་ལས། ཀོ་རི་མ་མོ་བརྒྱད་ཡིན་ལོས་ཡུལ་གྱི་ཕྲ་མེན་བརྒྱད་ཡིན་ལོས། འདི་ལས་སྒོ་མ་བཞི་ཡིན་ལོས་སེ་ཏི་གི་རིམ་པ་བཞིན་དུ་ཤར་ཏེ་ཡོད་པའི་ནང་ལས་དེ་ཤར་ཐངས་དེ་བས་ཤར་དོ་ཡོད་པའི་ནང་ལས་དེ་ད་རི། ད་ཡ་ལེ་མ།

ཡུལ་གྱི་ཕྲ་མེན་བརྒྱད་ཐོན་ནས་རང་ལ་ཤར་དུ་འོང་སེ། ད་དེ་རིམ་པ་བཞིན་དུ་རང་གི་ཀླད་པའི་གི་ཤར་ཁ་ཐུག་ལས། ཤར་ནས་སིང་ཧ་སྨུག་ཁ། སྨུག་ནག་པའི་ཞིམ་ལས། ཤར་ཁ་ཐུག་ལས་ཕྲ་མེན་བརྒྱད་ཀྱི་ནང་ལས། སིང་ཧ་མུ་ཁ་སེ་མི་དེ་ཤར། སིང་ཧ་མུ་ཁ་དེ་སྐུ་མདོག་སྨུག་ནག་པའི་ཡོད།

དེ་ལག་པ་ལུ་བཟུང་ཤིམ་ད་པའི་དེ་ལས་ཁ་ནང་བཙུགས་ཏེ་ཟ་བའི་ཚུལ་པའི་ཤིམ་ད། དེ་ན་མི་ཟ་མི་འདྲོག་སི་སི་བས་ཕྱག་གཡས་པའི་སྤུ་གྲི་གིས་ལྟོ་གཡོན་པ་གྱིས་ཏེ་རྒྱུ་མ་འདི་ཚུ་ཨ་ནེ་བས་འཐེན་ཏེ་གྱིས་པའི་ཟ་བའི་ཚུལ་པའི་ཤིམ་ད་དེ་འདྲོག་སི་སི་བས་དེ་བས་ཤར་འོང་སེ་མེ། དེ་བ་ཁྲག་འདི་ཚུ་ལྕེའི་ད་ཟ་འཐུང། དེ་ཨ་ནེ་ཟུམ་པས་འདྲོག་སི་སི་བས་སྣང་འོང་དེ་བས་འུ་ད་དེ་ལུ་འདྲོག་ནི་མི་འོང་དེ་ད་དེ་ངོ་ཤེས་དགོ་སེ་ཡིན་པས་ལོ། འདི་ལས། དང། བཞི་པ་དེ་ཡིན་པས། བྱང་ཁ་ཐུག་ལས་པའི་བར་གྱིན། ཤོ་ནག་སྨུག་ཁ་སེར་མིན་དེ་ཤ་ནི་ཡིན་པས་ཤོ་ནག་སྨུག་ཁ་སེར་མིན་དེ་སྐུ་མདོག་པའི་བར་གྱིན་མཐིང་ནག་པའི་ཡུལ་དགུ་མདོག་པའི་བར་གྱིན་སྤྱང་ཀི་ཡི་དགུ་མདོག་པའི། རི་དྭགས་གཅན་གཟན་སེམས་ཅན་སྤྱང་ཀི་ཡི་དགུ་པའི་ཡུལ་སེམས་པས།

དེ་ལས་དེ་ལྟ་ཆུ་བོ་བཞི་འདི་ན་ལས་དེ་བཟུང་བའི་ཤ་ནི་འམ་ཤ་ལྷོ་ནུབ་བྱང་ལས། དེ་ལས་མཚམས་ན་ལས་ཤ་ནི་ཡིན་པས་རྒྱའི་བེའུ་བདག་ལུག་ཕྲ་མེན་མ་རྒྱའི་བེའུ་བདག་ལུག་བཞི་འདི་ཏི་དང་གཞུ་ཚག་མམ། དེ་ལས་མཚམས་བཞི་ན་ལས་ག་དག་ག་ཤག་མོ་སེ་བ་ཅན་མཚམས་བཞི་ན་ལས་ཤ་ནི་གིལ་ཏི་དང་ལྷ་ཏི། ཤ་ལྷོ་མཚམས་ན་ལས་ཏྲི་ཏཱ་མུ་ཁ་སེ་མེ་ཅེ་ཤག་མོ་སེ་མེ། དེའི་སྐུ་མདོག་དཀར་དང་སྲིབ་ལ་སེར་བས་དཀར་སེར་ཟེར། དཀར་སེར་ཅན་པའི་ཡུལ། དེ་བདེ་སྐྱིད་དགུ་སྟོབས་དེ། དེ་བྱ་རྒྱུད་པས་བྱ་རྒྱུད་ཀྱི་དགུ་སྟོབས་པའི་ཡུལ། སེམས་ཡང་གཟུགས་དེ་མི་ཡིན་པ་ལ་བྱ་རྒྱུད་ཀྱི་དགུ་སྟོབས་པས་ཤར་ལྷོ་མཚམས་ན་ལས་ཤར་མི་ཏྲི་ཏཱ་མུ་ཁ་ཏི། འདི་ལས་ལ་བ་ལུ་བེ་བ་ཅིན་སྨིག་སྐྱི་པགས་ཀོ་ཏི་སུ་བག་བདེ་སྐྱིད་པའི་ཡུལ། སེམས་མེད་བཞིན་ཅན་ཁུར་གནས། ཀེང་རུས་ལག་ཏུ་ཐོགས་པ། སྨིག་སྐྱི་པགས་ཀོ་ཏི་སུ་ལ་བ་བ། དེ་ལན་སྨིག་སྐྱི་རོ། ཏེ་གཟུགས་མེད་པ་འདི་ཡིས་གོ་སླ་མེད་པས་ཀྱི་མི་གེ་མོ་ཏེ་འདི་གཟུགས་མེད་ཀྱི་རོ་འདི་གཟུགས་ཏེ་ལ་བ་འདི་གཟུགས་མེད་བག་ཏེ་སྐྱེས་པས་གཡོས་པའི་ཚུལ་བས་ཤིམ་ལས་འདས་པའི་ཤ་འོང་ངོ་སེམས་མེད། ཏེ་ཤ་ལྷོ་ཁ་ཏུ་ལས་འདི་འམ། དེ་ལས། ལྷོ་ནུབ་ཁ་ཏུ་ལས་པའི་བ་ཅན་ཕྲ་མེན་བརྒྱད་ཀྱི་ནང་ལས་ལྷོ་ནུབ་ཁ་ཏུ་ལས་ཀང་ཀ་མུ་ཁ་སེ་མི་འདི་ཤ་འོང་ངོ་སེ།

འདི་ལས། ནུབ་བྱང་ཁ་ཐུག་ལས་འབད་བ་ཅིན། ཁ་ཁ་མུ་ཁ་ཟེར་མི་དེ་ཡིན་པས་ཁ་ཁ་མུ་ཁ་ཟེར་ཕྲ་མེན་བརྒྱད་ཀྱི་ནང་ལས། དེ་གི་སྐུ་མདོག་དེ་འབད་བ་ཅིན་ཏེ་སྐུ་མདོག་གནགཔོ་འབད་ཐོན་འོང་ཟེར་མས། ཏེ་མགུ་ཏོ་དེ་འབད་བ་ཅིན་གཅན་གཟན་བྱ་རོག་གི་མགོ་ཅན་ཟེར། འདི་སྒྲོག་གཅན་གཟན་བྱ་རོག་གི་མགོ་ཅན་འབད་ཤར་ཏེ་ཐོན་འོང་ཟེར།

ཧཱུྃ་ལོ་དམུ་ཁ་སེམས་མེད་དེ། ཧཱུྃ་ལོ་དམུ་ཁ་སེམས་མེད་ཅེས་བྱ་དེ་ཐོན་ངོ། དེ་སྐུ་མདོག་བེར་བ་ཅན་སྐུ་མདོག་ཐིག་ནག་པའི་ཡུལ་ཡུལ་སེམས་མེད་བྱང་ཤར་ཀ་ཐུ་ལེ་ཤར་མོན་གྱི་ཧཱུྃ་ལོ་དམུ་ཁ་དེ། སྐུ་མདོག་ཐིག་ནག་པའི། གུ་རྟོ་དེ། བྱ་འུག་པ། དེ་འུག་པའི་དཀྱིལ་འཁོར་ཅན་པའི་ཡུལ་ཡུལ་སེ་གཟུགས་དེ་སྨི་ར་བའི།